དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དགུ་པའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་གཉིས་གཟའ་ཕུར་བུའི་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། ད་ནི་དེ་རིང་ལས་རིམ་ཁག་གི་དང་པོར་རྒྱ་ནག་གཞུང་གིས་རྒྱ་ནག་གི་སི་ཁྲོན་ཞིང་ཆེན་ཁོངས་སུ་ཡོད་པའི་མེན་ཧྲན་ཐེན།

ཡང་ཨ་རིའི་སྲིད་འཛིན་ཇོ་བའི་དན་རྒྱ་ནག་གི་འགོ་ཁྲིད་དང་ཐུག་འཕྲད་ཀྱི་སྐབས་སུ་བོད་ཀྱི་གནད་དོན་ཡོངས་གྲགས་ཀྱི་ཐོག་ནས་གླེང་སློང་གནང་དགོས་པའི་གི་འབོད་སྐུལ་ཞུས་ཡོད་པའི་གནས་ཚུལ་འདུག་ཟླ་བ་དེ་ཡི་ནང་ལ་ཨ་རི་ཡི་ནང་སྲིད་འཛིན་ཇོ་བའི་དན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་རྣམ་གཉིས་ཐུག་འཕྲད་གནང་རྒྱུ་ཡིན་པ་ལྟར། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོ་སྐབས་དེ་བརྒྱུད

ད་ལྟ་ཁོ་རང་དང་ཞི་ཅིན་ཕིང་མཉམ་དུ་ཡང་ཐུག་འཕྲད་སྐབས་སུ་ཡང་ངེས་པར་དུ་བོད་དོན་དེ་ཤུགས་ཆེན་པོའི་ཐོག་ནས་གླེང་སློང་གནང་རོགས་ཞེས་ལ་ང་ཚོས་འབོད་སྐུལ་ཞུས་ཡོད། རྩ་བའི་ཆ་ནས་ཞུ་བ་ན་ཨ་མི་རི་ཀ་གི་སྦུག་ལ་ཡང་མི་མང་གི་ངོས་ནས་བོད་དོན་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་དྲག་ཡོད་རེད་ད་ག་ནང་བཞིན་གྱི་ཨ་མི་རི་ཀ་གི་གྲོས་ཚོགས་སྦུག་ལ་ཡིན་པ་ཡིན་ན་འདས་པའི་ལོ་ད་མང་པོའི་སྦུག་ལ་ཡང་རབ་དང་རིམ་པས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཁྲིམས་གཞི་མང་པོ་ཅིག་ཐོན་ཡོད་རེད་ད་ག་ནང་བཞིན་ད་ལྟའི་ཆ་ལ་ཡིན་པ་ཡིན་ན་བོད་རྒྱ་གཉིས་ཀྱི་དཀའ་རྙོག་དེ་འདུམ་འགྲིག་ཡོང་བའི་ཆེད་དུ་ཡང་ཁྲིམས་འཆར་ཅིག་འགྲོ་དང་འགྲོ་མུས་རེད་ད་དེ་འདྲའི་གི་གནས་སྟངས་ཅིག་འོག་ལ་ཡང་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས་སྲིད་འཛིན་ཇོ་པཱ་ཏན་ལ་ཡང་ཁོ་རང་དང་ཞི་ཅིན་ཕིང་མཉམ་ཐུག་འཕྲད་སྐབས་སུ་ཡང་ངེས་པར་དུ་བོད་དོན་དེ་ཤུགས་ཆེན་པོའི་ཐོག་ནས་གླེང་སློང་གནང་རོགས་གནང་ཞེས་ཞུ་བའི་ཅིག་ཆབས་ཅིག་ནང་མོལ་ཙམ་མ་ཡིན་པའི་ཐོག་ནས་ཤུགས་ཆེན་པོའི་ཐོག་ནས་སྤྱི་བསྒྲགས་ཐོག་ནས་ཡོངས་གྲགས་ཐོག་ནས་གླེང་སློང་དང་རྒྱབ་སྐྱོར་གནང་རོགས་བྱེད་ཟེར་འདུག་ཅེས་ནས་ང་ཚོས་ཀྱིས་རེ་སྐུལ་ཅིག་ཕུལ་ཡོད་ཞུ་བ་ཡིན། ཉེ་ཆར་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁེན་མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་ཀྱི་བར་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་མཇལ་འཕྲད་གནང་ཡོད་པ་དང་སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་གྱིས་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཧང་ཀང་བཅས་ཀྱི་ནང་ལ་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་ཡོད་པའི་གི་གནད་དོན་གྱི་ཐད་ལ་ནན་བརྗོད་གནང་ཡོད་སྐོར་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་གིས་གསུངས་ཡོད་པ་རེད།

འདས་པའི་ལོ་ངོ་བཅུ་ཕྲག་བདུན་གྱི་རིང་བོད་ནང་གི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་ཡོད་པ་དང། ད་ལྟའི་ཆར་བོད་ཀྱི་ཆོས་དང་རིག་གཞུང་རྩ་བརླག་ཏུ་འགྲོ་ཉེན་ཆེན་པོ་ཡོད་པ་དང། དེའི་རྒྱུ་རྩ་ནི་བོད་རྒྱ་དཀའ་རྙོག་ཞི་འགྲིག་མ་ཐུབ་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པས། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་རྒྱབ་སྐྱོར་ཐེ་བྱུས་གནང་དགོས་པའི་གི་འབོད་སྐུལ་གནང་ཡོད་པ་རེད། དེ་བཞིན་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གི་ཁྲིམས་འགལ་གྱི་བཙན་བཟུང་དང་ལོག་བཤད་ལ་ཁ་གཏད་གཅོག་ཆེད་བོད་དང་བོད་དང་ཡུ་གུར་བ་ཡི་གཞུང་འབྲེལ་འགོ་ཁྲིད་དང་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་འཐབ་རྩོད་པ་ཕན་ཚུན་གྱི་བར་འབྲེལ་ལམ་དམ་དུ་གཏོང་དགོས་པའི་གི་དགོངས་ཚུལ་གསུངས་པ་དང་ཆབས་ཅིག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་མི་དང་ཡུ་གུར། ལྷོ་སོག་པོ། ཧོང་ཀོང། མན་ཇུ་རི་ཡ། ཐའེ་ཝན་མི་རིགས་མཉམ་དུ་ཐབས་བྱུས་ཚོགས་འདུ་ཡི་རིགས་གོ་སྒྲིག་གནང་བཞིན་ཡོད་པ་གསལ་བཤད་གནང་ཡོད་པ་རེད།

ལྡེ་ར་ལྡུན Max སྨན་ཁང་ལ་དེ་དེ་མོ་བབས་པ་རེད། དེ་ནི་དེ་ནང་ཉི་མ་བཅོ་ལྔ་ཙམ་བསྡད་ཡིན་དེ་ནི་ཁོང་ཁོ་རང་ཚོ་གི་སྨན་བཅོས་བྱས་བྱས་ནས་གང་གཱའི་མཁལ་མ་དང་མཆིན་པ་དེ་དེ་སྐྱོ་བོ་རེད་ཤག་ད་ནང་ལ་ཁྱེད་རང་ཚོ་དེ་སྨན་བཅོས་འདི་རང་བྱས་དེ་ནི་མི་ཐེ་བའི་ཕྱིར་ར་བྱས་ཡོད་མ་རེད་གསུངས་འདུག་དེ་ང་ཚོ་ལྡེ་ར་ལྡུན་ལ་བདེ་སྐྱིད་གླིང་ཙ་དེ་ང་ཚོ་ཕ་ཡི་འཇིགས་པ་ཇོ་ཁོང་ནང་དེ་སྨན་ཁང་བསྟེན་བསྟེན་བདེ་བོ་ཡོད་རེད་དེ་ནི་ང་ཚོ་ད་ས་སྐྱ་ཡིན་འདུག་གོང་མ་རིན་པོ་ཆེ་ཁོ་ནང་པ་དང་ཆོས་ཚོགས་དང་གོང་དུ་དེའི་རྩ་བདེན་ཡིན་དེ་རིགས་དེ་རིགས་བྱས་ནས་སྙུང་གཞས་གཞས་བྱས་གསུང། དེ་རིགས་ཁ་ཚིག་ཟླ་བ་བཅུ་བའི་གི་ཚེས་ཉི་ཤུ་རྩ་བདུན་ལ་འདི་གྲོངས་ཕྱིན་རེད། ན་ཕྱིན་རེད་དེ་རིགས་དེ་ནི་ང་ཚོ་གི་དེ་ད་ས་སྐྱ་གི་གོང་མ་རིན་པོ་ཆེ་གི་སྔོན་ནས་སྔོན་བ་གསུང་ཡ་དེ་རེད་དེ་དེ་ནི་ཁོང་གྲོངས་པའི་ཉི་མ་དེ་ལ་ང་ཚོ་ས་སྐྱ་གི་ཀུན་དགའ་སྙིང་པོ་དུས་ཆེན་ཡོད་ན་མེད་ན་ས་སྐྱ་གི་དུས་ཆེན་ལྔ་རེ་གཅིག་བསྡོམས་ཡོད་རེད་དེ་ཉི་མ་དེ་ལ་ལོ་གཅིག་ལ་དུས་ཆེན་གཅིག་མི་ཤི་ཡོད་མ་རེད་དེ་ཉི་མ་དེ་གྲོངས་ཁོང་བདེ་འགྲོ་ཕྱིན་རེད། བདེ་འགྲོ་ཕྱིན་དུས་ད་གའ་འགག་དགྲ་ཟླ་གོང་མ་རིན་པོ་ཆེ་མཆོག་གཙོ་རྣམས་ཚོགས་པས་གནང་སྟེ་འདུག་ག་དུས་ན་བསྔོ་བ་སྨོན་ལམ་སོགས་ཁོང་གི་ཚེ་འབོ་ག་ང་རྟེན་འབྲེལ་འདྲ་མ་སོགས་ད་ག་ལ་བ་རེ་གྲོངས་ཚར་བའི་རྗེས་ལ་ཡག་པོ་འདྲ་བྱུང་སོང། ནང་བཞིན་ང་ཚོ་ཕ་ཡུལ་ལ་ངེད་ཚོའི་སྐྱེ་རྒུ་དགོན་པ་རེ་ག་ང་དེ་མྱོང་ཚོགས་པ་ཚོགས་དུས་ག་ང་སྨོན་ལམ་སོགས་དེ་ཉི་མ་དཔེ་མི་སྲིད་ག་རེ་བ་ད་ག་བ་བཟང་པོ་འདྲ་བྱུང་སོང། དེ་ཉི་མ་དེ་ལ་ང་ཚོ་རྒྱ་ཡན་ཆོས་འབོ་ལ་དཔེ་འབྲེལ་བ་ཡ་རེ་ཁོང་མང་པོ་པ་ལ་ཙར་དཔེ་རེ་ཁོང་གིས་ད

དེ་ནས་ས་གནས་གཞན་དང་འདྲ་བར་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་རྒྱུད་སྨད་སྒྲོལ་མ་ལྷ་ཁང་དུ་དེ་རིང་སྤྱི་ཟླ་བཅུ་གཅིག་པའི་ཚེས་བདུན་ཉིན་གྱི་དགོང་དྲོའི་ཆུ་ཚོད་ལྔ་པ་ནས་སྤྱི་ཟུར་གྲའུ་དཔོན་རིན་ཆེན་ཚེ་རིང་དམ་པའི་ཆེད་དུ་བསྔོ་བ་སྨོན་ལམ་གསུང་འདོན་གནང་རྒྱུ་ཡིན་པ་ནེའུ་ཡོག་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ངག་དབང་བློ་གྲོས་ལགས་ཀྱིས། གྲའུ་དཔོན་རིན་ཆེན་ཚེ་རིང་དགོངས་པ་དགོངས་པ་རྫོགས་ནས་ད་ལྟ། ཨཱ་ནི་རྒྱ་གར་ལ་ནི་དགུང་ལོ་དགུ་བཅུ་གོ་གསུམ་ཐོག་ལ་ནི་དགོངས་པ་རྫོགས་ཤག་ཨཱ་ནི་དེ་འདྲའི་ཡིན་པ་སོང་ཙང་སྤྱིར་བཏང་ད་མི་སྣ་གལ་ཆེན་པོ་ཅིག་ཐོག་མར་མདོ་ཁམས་ཆུ་བཞི་སྒང་དྲུག་ལྕགས་རྩ་གྲི་གུ་ཐང་བཙུགས་དུས་ནས་གཙོ་གྲས་ཡིན་པ་ཨཱ་ནི་རྒྱ་གར་སུ་ཕེབས་ནས་ཨཱ་ནི་སྤྱི་འཐུས་སྐབས་གཉིས་གསུམ་གནང་བ་ཨཱ་ནི་བོད་ལ་སྐུ་ཚབ་ཐེངས་མ་གཅིག་ལ་ཕེབས་པ་ཨཱ་ནི་དེ་འདྲའི་བྱས་ནས་མི་སྣ་སྐད་གྲགས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཨཱ་ནི་དེ་རིང་དགོངས་པ་རྫོགས་དུས་ཨཱ་ནི་ས་གནས་གང་ས་ག་ལ་ཨཱ་ནི།

རྒྱ་མིའི་དམག་གིས་བཙན་འཛུལ་བྱས་པའི་སྐབས་སུ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ། མདོ་ཁམས་ཆུ་བཞི་སྒང་དྲུག་གི་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་ཐོག་མ་བཙུགས་པའི་གྲས་ཤིག་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བཙན་བྱོལ་དུ་ཕེབས་པའི་སྐབས་སུ་སྐུ་སྲུང་གི་གྲས་ཡིན་པའི་སྐོར་དམ་པ་ཁོང་གི་བུ་མོ་དང་སྤྱི་ཟུར་བྲའུ་ཚེ་བརྟན་ལགས་ཀྱིས། ཨ་ནི་དགུང་ལོ་བཅོ་བརྒྱད་དང་ནི་ཁོང་གིས་ད་ལྟ་སྒ་སྐྱེ་དགུ་མདོ་གི་ད་དཔོན་པོ་བྱེད་བྱས་ནས་དེ་དེ་ག་ནང་བཞིན་ད་ཞུས་མ་ང་ཚོ་གི་ལྔ་བཅུ་ང་ང་དགུ་ལ་ཕྱི་ཤོ་རྒྱུ་ག་ནས་ལྷ་ས་ལ་སླེབས་དེ་ནས་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་ལ་ད་ཁོང་ཚོ་ཆུ་བཞི་སྒང་དྲུག་དང་བླངས་དམག་དཔུང་བཙུགས་པའི་ནང་ད་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་མཆོད་ཁང་ནང་ལ་ཁོང་ཚོ་ད་དམ་བཅའ་ཕུལ་དུས་ག་ནས་དེ་ནང་ང་པཱ་ལགས་ཡོད་རེད་དེ་རིང་ང་ཚོ་པཱ་ལགས་མི་གཅིག་ལྷག་ཡོད་མ་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་བཟུང་སྟེ་བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་དང་པོ་ཐོག་མ་བཙུགས་པའི་སྐབས་སུ་སྤྱི་འཐུས་སྐབས་དང་པོ་དང་གཉིས་པ། གསུམ་པ། དྲུག་པ་བཅས་སྤྱི་འཐུས་ལས་ཡུན་བཞི་རིང་དུ་བོད་མི་མང་གི་སྤྱི་འཐུས་གནང་ཡོད་པ་རེད་ད། རྒྱ་གར་ལ་ཕེབས་དེ་ནས་སྤྱི་འཐུས་སྐབས་དང་པོ་ནས་དང་པོ་གཉིས་པ་གསུམ་པ་བྱས་རེད་འདི་གཞུག་ལ་དྲུག་པ་བྱས་རེད། གཞན་ཁོང་གིས་དབུས་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཞོན་དང་ཆུ་སྒང་ལོ་རྒྱུས་རྩོམ་སྒྲིག་ཚོགས་ཆུང་གི་ཚོགས་གཙོ་དང་བོད་ནང་ཕེབས་པའི་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ཚོགས་ཆུང་ཐེངས་བཞི་པའི་སྐབས་སུ་འཐུས་མི་དང་ཀུམ་རའོ་བོད་མིའི་གཞིས་ཆགས་གསར་འཛུགས་གནང་སྐབས་སུ་སྐུ་ལས་ཆེན་མོས་གཙོས་དབུ་ཁྲིད་དང་གཞིས་འགོ་བཅས་ལོ་སུམ་ཅུ་སོ་ལྔ་ཙམ་གནང་ཡོད་པ་རེད། ཡང་དམ་པ་ཁོང་གི་སྐུ་ཚེའི་ལོ་རྒྱུས་སྐོར་གྱི་དཔེ་དེབ་ཞིག་ཀྱང་དམ་པ་ཁོང་གི་བུ་མོ་ཚེ་བརྟན་ལགས་ཀྱི་བུ་ཨ་ཅརྱ་བྲའུ་ངག་དབང་བློ་གྲོས་ལགས་ཀྱིས་རྩོམ་སྒྲིག་གནང་བཞིན་ཡིན་པ།

རྒྱ་ནག་གཞུང་གིས་གློག་ཤུགས་ཀྱི་རླངས་འཁོར་བཟོ་སྐྲུན་བྱ་རྒྱུ་ལ་དགོས་མཁོ་ཆེ་བའི་གི་ལི་ཐི་ཡམ་ཞེས་པའི་ལྕགས་རིགས་ཀྱི་གཏེར་རྫས་བོད་ནས་སྔོག་འདོན་ཤུགས་ཆེ་བྱེད་བཞིན་ཡོད་པའི་གི་རྐྱེན་གྱིས་ཕུང་དུ་འགྲོ་སླ་བའི་གི་བོད་མཐོ་སྒང་གི་སྣོད་བཅུད་སྣོད་བཅུད་རྟེན་འབྲེལ་ལ་གནོད་སྐྱོན་ཚབས་ཆེ་གཏོང་ཉེན་ཡོད་པ་མ་ཟད།

དེར་བརྟེན་རྒྱ་ནག་གཞུང་གིས་རང་བྱུང་གཏེར་ཁ་ཕྱུག་པོ་ཡིན་པའི་གི་བོད་མཐོ་སྒང་ནས་གཏེར་ཁ་ཤུགས་ཆེ་སྔོག་འདོན་བྱེད་འགོ་ཚུགས་ཡོད་པ་དང། རྒྱ་ནག་གི་ལི་ཐི་ཡམ་ལྕགས་རིགས་གཏེར་རྫས་ཐོན་ཁུངས་ཀྱི་བརྒྱ་ཆ་བརྒྱད་ཅུ་གྱ་ལྔ་དེ་ནི་བོད་མཐོ་སྒང་ལ་ཡོད་པ་རེད། རྒྱ་ནག་གཞུང་གིས་བོད་མཐོ་སྒང་གི་ཁོར་ཡུག་དང་སྣོད་བཅུད་རྟེན་འབྲེལ་ལ་དོ་སྣང་རྩ་བ་ནས་མ་བྱས་པར་གཏེར་རྫས་ཁག་མགྱོགས་པོ་དང་རིན་གོང་ཆུང་བ།

མི་གྲངས་ས་ཡ་གཅིག་དང་འབུམ་བཞི་གི་རྒྱ་ནག་གི་མི་འབོར་འགྱུར་ལྡོག་གི་ཐོག་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་གྱི་ལས་དོན་སྒྲུབ་ཀྱི་ཡོད་པ་རེད་རྒྱ་ནག་གི་ནང་ལ་ཕྲུ་གུ་སྐྱེ་ཚད་མར་ཆག་སྟེ་མི་འབོར་ཉུང་དུ་སོང་བའི་གི་གནད་དོན་གྱི་ཐད་ལ་གཞུང་ཕྱོགས་ནས་ཕྲུ་གུ་མང་ཙམ་སྐྱེ་རྒྱུར་མཐུན་རྐྱེན་སྦྱར་མིན་ལ་མ་ལྟོས་པར་དཀའ་ངལ་གྱི་ཁྲོད་དུ་ལྷུང་བའི་གི་དབང་གིས་རྒྱ་ནག་གི་མི་འབོར་གྱི་ཐད་ལ་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་དེ་ནི་འདི་ལོ་ཡི་ཕྱི་ཟླ་བཅུ་པ་ཡི་ཚེས་བཅུ་གི་ཉིན་ཕྱིར་བསྒྲགས་བྱས་ཡོད་པའི་གི་ནང་གཙོ་བོ་ཆེ་ཤོས་དེ་གྲོང་སྡེ་དང་གྲོང་གསེབ་ས་ཁུལ་ཁག་དམིགས་བསལ་དུ་བཟུང་ནས་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅོ་ལྔ་གི་བར་དུ་ཁ་འབུམ་ལྔ་ཙམ་ལ་བསམ་ཚུལ་བསྡུ་རྒྱུ་ཡིན་ལུགས་རྒྱ་ནག་རྒྱལ་ཡོངས་མི་འབོར་སྡོམ་རྩིས་ལས་ཁུངས་ཀྱིས་བཤད་ཡོད་པ་རེད།

ཕྲུ་གུ་གཅིག་གམ་གཉིས་དེ་འདྲ་ཞིག་ན་སྤྱོད་མཁན་མ་རེད། ང་ཚོ་བོད་མི་རིགས་ཀྱི་ཡོངས་རྫོགས་ཀྱི་གཞོན་སྐྱེས་ཆ་ཚང་དེ་འདྲ་ཞིག་འགྲོ་ན། ད་ཁོ་ཁོ་སོ་སོ་གི་རྩ་བ་དང་ཁ་བྲལ་ནས་འགྲོ་དགོས་རྒྱུ་དེ་རྟགས་མཚན་རེད་བ། དེ་ཡང་བོད་ཀྱི་བྱིས་པ་རྣམས་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭར་སོང་ནས་ཟླ་བ་གསུམ་ཙམ་ལས་མ་འགོར་བར། ཕྱོགས་ཡོངས་ནས་འགྱུར་བ་ཆེན་པོ་འགྲོ་གི་ཡོད་ཅིང། དེ་ཡང་གཟའ་མཇུག་ཏུ་ཁྱིམ་ལ་ལོག་ཡོང་སྐབས་ཕ་མ་ལ་འཚམས་ཞུ་བྱེད་པ་སོགས་ཀྱི་བརྩེ་བ་སྤྲོད་སྟངས་དེ་མེད་པར་འགྱུར་བས་མ་ཚད།

ཕྱི་ལོ་ཉིས་སྟོང་ལྔ་ལོའི་བར་དུ་བོད་ཀྱི་སློབ་མ་ཁྲི་གཉིས་དང་དགུ་སྟོང་ལྷག་སློབ་གྲྭ་དེ་དག་གི་ནང་བཏང་ཡོད་པ་སོགས་བོད་མི་རིགས་རྒྱ་བསྒྱུར་གྱི་སྲིད་བྱུས་རབ་དང་རིམ་པ་སྤེལ་ཡོད་པ་དཔེ་མཚོན་དང་བཅས་བཀོད་པ་གནང་ཡོད་པ་རེད། གཞན་རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དགུ་པའི་ནང་སློབ་སྐབས་གསར་པ་འགོ་བཙུགས་པ་དང་འབྲེལ་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཡོངས་ཀྱི་གཞུང་གཉེར་སློབ་གྲྭ་ཁག་ཏུ་བོད་ཀྱི་སྐད་ཡིག་གི་ལམ་ནས་སློབ་ཚན་འཁྲིད་རྒྱུ་མེད་པ་བཟོས་ཡོད་པ་དང།

ད་སློབ་གཞི་དང་སློབ་དེབ་ཀྱི་ནང་དོན་གྱི་སྲིད་ཇུས་དེ་སྔ་མ་ནས་བཀག་སྡོམ་བྱས་ཚར་བ་རེད་ད་ད་རེས་མཐའ་མ་རྒྱ་ཡིག་གི་དེའི་སློབ་ཚན་ཆ་ཚང་བོད་ཡིག་བསྒྱུར་བྱ་རྒྱུ་བརྩམས་རྒྱུ་སློབ་གཞི་འཁྲིད་དགོས་རྒྱུ་བོད་སྐད་དེར་ཡང་མེད་པ་བཟོ་དགོས་རྒྱུ་འདི་ད་གསལ་བོ་བསྟན་ཡོང་འདུག་པ་ད་འདི་ང་ཚོའི་མི་རིགས་ལ་མཚོན་ན་མི་རིགས་ཀྱི་སྐད་ཡིག་དེ་བོད་མི་རིགས་རང་གི་སྤྱི་ཚོགས་ནང་ལོགས་ནས་རྩ་མེད་བཟོ་དགོས་རྒྱུ་རྟགས་མཚན་གཙོ་བོ་ཞིག་རེད།